དེ་རིང་ཡང་བསྐྱར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཟུར་པ་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། རྒྱལ་མཆོག་སྐུ་འཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོའི་མཛད་རྣམ་སྙིང་བསྡུས་ངོ་སྤྲོད་གནང་བ་ཞིག་གསན་གྱི་རེད། རྒྱལ་བ་སྐུ་འཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོ་ནི་འཁྲུངས་རབས་གསོལ་འདེབས་ལས། གེ་སར་ལྷ་སྡེའི་གདུང་ལས་གཙང་ཡུལ་དུ་བལྟམས་ཤིང་བྱིན་རླབས་བརྟན་པའི་འཁོར་ལོའི་འདས་འཆད་རྩོད་རྩོམ་ལ་ཆགས་ཐོགས་མི་མངའ་བ། བློ་བཟང་འཇམ་དཔལ་རྒྱ་མཚོར་གསོལ་བ་འདེབས།

དེ་མོ་བདེ་ལེགས་རྒྱ་མཚོ་མཆོག་ནས། འོས་སྤྲུལ་ཁག་གི་མིང་ཐོ་པཎ་ཆེན་སྐུ་འཕྲེང་དྲུག་པ་དཔལ་ལྡན་ཡེ་ཤེས་མཆོག་ལ་ཕུལ་ཏེ། ཨ་ནི་ཡང་སྲིད་ག་རེ་ཡིན་མིན་ངོས་འཛིན་གནང་རོགས་གནང་བྱས་ཏེ་གསོལ་བ་བཏབ་པ་ནང་བཞིན་བྱས་ནས་རྒྱལ་བའི་ཡང་སྲིད་དུ་ཨ་ནི་ངོས་འཛིན་གནང་ནས་ཨ་ནི་དབུ་སྐྲ་གཙུག་ཕུད་བྱས་ཏེ་མཚན་ལ་འཇམ་དཔལ་རྒྱ་མཚོ་བྱས་ཏེ་གསོལ་བ་གནང་འདུག། དེ་མོ་རིན་པོ་ཆེ་ཟེར་དེ་བོད་ཀྱི་ད་བླ་སྤྲུལ། ཁོང་རྒྱལ་ཚབ་གནང་མཁན་དང་པོ་དེ་ཡིན་འདུག་ཁོང་ག་རེ་ཟེར་ད་བོད་དུ་དེ་སྔ། ཚེ་སྨོན་གླིང་དང་ཚེ་མཆོག་གླིང་ཀུན་བདེ་གླིང་བསྟན་རྒྱས་གླིང་སོགས་ཟེར་ཏེ་གླིང་བཞི་ཡོད་པ་ནས། བསྟན་རྒྱས་གླིང། དེ་མོ་རིན་པོ་ཆེ་ཨ་ནི་རྒྱལ་མཆོག

རིན་པོ་ཆེའི་དྲུང་ནས་དགེ་ཚུལ་གྱི་སྡོམ་པ་བཞེས། དེ་ནས་ཕུར་ལྕོག་ངག་དབང་བྱམས་པ་དང། བྱང་རྩེ་ཆོས་རྗེ་བྱ་ཁྱུང་པ་ངག་དབང་ཆོས་གྲགས་གཉིས་ཡོངས་འཛིན་ལ་བསྟེན་ནས་མདོ་སྔགས་རིག་གནས་དང་བཅས་པ་གསན་བསམ་མཐར་ཕྱིན་པ་མཛད། དགུང་ལོ་ཉི་ཤུ་ཐོག་ལ་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་དྲུང་ནས་དགེ་སློང་གི་སྡོམ་པ་བཞེས་འདུག། རྒྱལ་མཆོག་འདིའི་སྐུ་དུས་ལ་ཡང་འབྲུག་ནས་ནི་སྒྲ་དང་སྙན་ངག་སློབ་སྦྱོང་ཆེད་དུ་སློབ་ཕྲུག་མང་པོ་བཏང་བ་ཚང་མ་ལོག་ལ་ཡར་ལྷ་སར་ཡར། ག་རེ་ཟེར་དབང་ལྡན་དཔལ་འབར་ཟེར་དེ་ཡང་ཁང་ཁུངས་ལ་དམིགས་བསལ་གྱི་སློབ་གྲྭ་ཟུར་འཛུགས་བྱས་ཁོང་ཚོའི་ཆེད་དུ་སྡོད་གནས་དང་ཟས་གོས་གནས་མལ་ལ་སོགས་པ་བོད་གཞུང་ནས་ཨ་ནི་ནར་གཏོང་གནང་བ་དེ་འདྲས་བྱུང་འདུག།
ལན།
དེ་ནས།

འཇམ་དཔལ་རྒྱ་མཚོ་དགུང་གྲངས་ཉི་ཤུ་རྩ་གྲངས་ལ་ཕེབས་པའི་སྐབས། ཆོས་སྲིད་ལུགས་གཉིས་ཀྱི་ཐུགས་འགན་བཞེས་ཡོད་པ་དང། དུས་ཚོད་དེའི་ཡས་མས་ཤིག་ལ་རྒྱ་ནག་མན་ཇུའི་དམག་གིས་སོག་ཡུལ་ལ་བཙན་འཛུལ་བྱས་པའི་སྐབས། སོག་པོས་སྐབས་དེའི་བོད་གཞུང་ལ་རེ་སྐུལ་ཞུས་པ་བཞིན་བོད་གཞུང་གིས་བར་འདུམ་འགྲིག་འཇགས་གནང་བ་དང། དེ་བཞིན་རྒྱལ་མཆོག་དེའི་སྐུ་དུས་སུ། གོར་ཁའི་དཔུང་དམག་བོད་ཀྱི་ས་མཚམས་ཁུལ་དུ་ཐེངས་དང་པོ་འབྱོར་བ་བཅས་ཀྱི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། དེ་ནས་དགུང་གྲངས་ཉེར་བཞི་ལ་ཕེབས་པའི་སྐབས་ཐོག་དེ་ཆོས་སྲིད་ལུགས་གཉིས་ཀྱི་ཐུགས་འགན་བཞེས་ནས། དུས་ཚོད་དེའི་ཡས་མས་ཤིག་ལ་ནི་རྒྱ་ནག་མན་ཇུའི་དམག་གིས་ཨ་ནི་སོག་ཡུལ་ལ་ཡང་བཙན་འཛུལ་བྱས་ནས་སོག་པོ་ཇུན་གར་བའི་དཔོན་མ་ག་རེ་ཟེར་དང་དཔོན་ཁག་རྒྱལ་ཕྲན་ཆུང་ཆུང་དང་ལྔ་བཅུ་སྐོར་གྱི་ཕྱོགས་ཁོངས་ལ་བརྡབ་གསིག་དཀའ་ངལ་ཆེན་པོ། བཟོས་ཡོད་པ་ཡིན་ཙང་ནི་སོག་པོས་ཨ་བོད་གཞུང་ལ་ཡག་ག་སོག་རིག་གི་ཞུས་པ་ནང་བཞིན་བོད་གཞུང་གིས་བར་འདུམ་གནང་སྟེ་མན་ཇུའི་དཔུང་དམག་ཚང་མ་ལོག་ཨ་ནི་སོག་ཡུལ་ནས་རྒྱ་ནག་ལ་ཕྱིར་ལོག་བྱས་ཏེ་སོག་ཡུལ་ལ་སྔ་རྒྱུན་ནང་བཞིན་བདེ་འཇགས་འཁོད་ཐུབ་པ་འདི་འདྲ་བྱུང་འདུག། ཨ་ལེ། རྒྱལ་བ་འདི་གིས་རྒྱུན་དུ་འདི་ནི་ཆོས་ཕྱོགས་ཀྱི་གསན་བསམ། གནང་སྟེ་སྲིད་ཕྱོགས་ཀྱི་འཕེལ་རྒྱས་ཁྲོད་དེ་སྲིད་སྐྱོང་ཚེ་སྨོན་གླིང་ཚ་དོར་ཁྲི་ཆེན་ངག་དབང་ཚུལ་ཁྲིམས་ཀྱིས་ཕྱག་རོགས་གནང་སྟེ་ཐུགས་འགན་བསྡུ་བཞེས་ནས་རྒྱལ་བ་རང་གིས་བསྡུ་ཟིན་པའི་སྲིད་ཀྱི་ཐོག་ལ་ཡག་ཅིག་གནང་བ་གི་ལོ་རྒྱུས་ནང་ལ་གསལ་པོ་ཞིག་དག་མི་འདུག་ལ། དེ་ནས་སྐྱིད་གྲོང་བསམ་གཏན་གླིང་ནས
མཁས་གྲུབ་ཀྱི་སྐྱེས་ཆེན་ཆེན་པོ་དཀའ་ཆེན་ཡེ་ཤེས་རྒྱལ་མཚན་བྱས་ཏེ་ཁོང་མཚན་སྔགས་གདན་འདྲེན། ཞུས་ནས་ཨ་ནི་ཡོངས་འཛིན་དུ་བྱས་ནས་བསྟེན་པར་གནང་འདུག། རྒྱལ་མཆོག་འདིའི་སྐུ་དུས་ལ་བོད་དུ་རང་ས་རང་སྲུང། གི་དྲག་དཔུང་སྟོབས། སྐྱོ་བའི་རྐྱེན་གྱིས་གཉའ་ནང་དང་རོང་ཤར་སྐྱིད་གྲོང། རྫོང་དགའ་བཅས་ཀྱི་ས་མཚམས་ལ་གོར་ཁའི་དམག་གིས་བོད་དུ་བཙན་འཛུལ་ཐེངས་དང་པོ་དེ་བྱུང་འདུག་དེ་ཡང་བྱུང་སྟངས་ད་འདི་རེད་གཙོ་བོ་འདི་ནི་བོད་ཡུལ་ལ།

རིམ་པས་ཨ་ནི་ཧམ་སེམས་ཆེར་ཕྱིན་ནས་ཨ་ནི་བོད་ལ་ཡང་བཙན་འཛུལ་བྱེད་འགོ་བཙུགས་ནས་སྐབས་དེར་ཡང་ག་ཚོད་བར་ད་བྱས་པ་ཡིན་ཙང་ཨ་ནི་བོད་ཀྱི་ངོས་ནས་སྐབས་དེ་ལ་རྡོ་རིང་བཀའ་བློན་བསྟན་འཛིན་དཔལ་འབྱོར་དང་གཡུ་ཐོག་བཀྲ་ཤིས་དོན་གྲུབ་སོགས་དཔོན་གཡོག་བརྒྱ་སྐོར་ཞིག་གིས་ཨ་ནི་ལུས་ལ་ཇི་ལྟ་བུ་དེ་འང་དེང་སང་ནང་བཞིན་དྲག་ཆས་ག་ཚོད་བར་ད་གོ་མཚོན་མེད་པས་ལུས་ལ་མདའ་གྲི་མདུང་གསུམ་གྱི་དྲག་ཆས

བྱུང་བ་དེ་གས་ཚང་མ་ལོག་གི་ད་རེས་མི་མ་ནོར་ཐོག་ལ་ཡ་ཨ་ང་གོ་ང་ཚོ་ཚང་མ་ལོག་མགོ་སྐོར་གྱི་གནས་སྟངས་འོག་ལ་ཡ་ཨ་འདི་འདྲ་ཐབས་སྐྱོ་པོ་གནས་ཚུལ་དེ་འདྲ་བྱུང་བ་མ་གཏོགས་ང་ཚོས་དམག་ས་ནས་བྲོས་འགྲོ་བ་དང་མགོ་སྒུར་བ་སོགས་ཀྱི་གནོང་དང་འགྱོད་པ་གང་ཡང་ཚོ་སེམས་ནས་མེད་ཨ་ཡིན་ན་ཡང་ད་སྡུག་པའི་ནང་ནས་ད་སྟབས་ལེགས་པ་ཞིག་ལ་སྐུ་ངོ་རྣམ་པ་ལ་སྲོག་སྐྱོན་མ་བྱུང་བ་དེ་ཡག་པོ་བྱུང་འདུག་ཟེར་ཏེ་ད་ག་རང་མིག་ཆུ་འཛར་འཛར་བྱས་ཏེ། ཞུས་པའི་གི་གནས་ཚུལ་དེ་འདྲའི་འདུག། ལགས་སེ།
དེ་རྗེས། ཤེལ་དཀར་ཆོས་སྡེ་བར་ལ་དེའི་རྗེས་ལ་ཡ་དེ་ནས་གོར་དམག་གིས་ཤེལ་དཀར་ཆོས་སྡེ་བར་གོར་དམག་གིས་འཕྲོག་བཅོམ་དང་སྐུ་གསུང་ཐུགས་རྟེན་གྱི་གྲགས་ཅན། གང་ཡོད་བརྐུས། རིམ་པས་ཨ་བཀྲ་ཤིས་ལྷུན་པོ་བར་ཨ་ནི་བཙན་འཛུལ་བྱས་ནས་འཕྲོག་བཅོམ། བརྡབ་གསིག། ཚབས་ཆེ། བྱུང་བ་དང། ད་ག་ནང་བཞིན་བྱས་ཏེ་སྐྱིད་གྲོང་བསམ་གཏན་གླིང་གི་དགེ་འདུན་པ་མང་ཆེ་བ་ལྷ་སའི་ཕྱོགས་སུ་བྲོས་ཡོང་བ་ཡིན་ཙང་ཨ་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་ཞུ་ངོ་ལ་གཟིགས་ནས་རྒྱལ་མཆོག་ནས་ཁོང་ཚོའི་ཆེད་དུ་བོད་གཞུང་གིས་གྲིབ་ཚེ་མཆོག་གླིང་ཟེར་བའི་ད་ལྟ་རིན་པོ་ཆེ་དེང་སང་ད་སྒང་ཏོག་ལ་ཡ་བཞུགས་ཡོད་རེད་ཡང་སྲིད་དེ་གྲིབ་ཚེ་མཆོག་གླིང་གི་དགོན་པ་དེ་ཕྱག་བཏབ་པ་གནང་འདུག་ཨ་ལས། གང་ལྟར་མཐའ་མ་བོད་གཞུང་གི་དམག་མིའི་ཐོག་ལ་ཡ་དྭགས་པོ་དང་ཀོང་པོ། ཁམས་ཁུལ་ནས་ཡུལ་དམག་དམག་བསྐུལ་བྱས་པའི་ཐོག་ལ་ཡང་སྐབས་དེ་ལ་ཡང་རྒྱ་ནག་གི་ཕྱོགས་ནས་ད་ཐེངས་དང་པོ་དེ་ད་ཆིང་དམག་རོགས་བཏང་བ་བཅས་ཐུན་མོང་གི་ཐོག་ནས་གོར་དམག་བོད་ས་ནས་ཕྱིར་འབུད་བཏང་སྟེ་དང་འཕྲོག་བཅོམ་བྱས་པའི་དངོས་པོ་རྣམས་ཕྱིར་སློག་བྱས་ཏེ་ཆིངས་འགྲིག་བྱུང་འདུག་དེ་བཞིན་སྔར་སྲོལ་གྱི་རྒྱ་བོད་མཆོད་ཡོན་གྱི་འབྲེལ་བ་ལ་བརྟེན་ནས་རྒྱ་མིའི་དམག་མི་རོགས་པ་ལ་ཡོང་བ་འདི་ག་དེ་བོད་ལ་མ་བསྡད་པར་བྱས་ནས་རྒྱ་ནག་ཕྱོགས་ལ་ཡ་ཕར་ཕྱིར་ལོག་ཐུབ་པ་འདི་འདྲ་བྱས་ནས་ཐ་མ་དག་གི་གར་སོགས་དེ་ལབ་རྒྱུ་གླེང་རྒྱུ་མེད་པར་བྱས་ནས་ཕྱིར་ལོག་ཐུབ་པ་འདི་འདྲ་བྱུང་འདུག་རྒྱལ་མཆོག་འདི་གིས་ཀུན་གཟིགས་པན་ཆེན་བསྟན་པའི་ཉི་མ་ངོས་འཛིན་དང་དགེ་ཚུལ་གྱི་སྡོམ་པ་བསྩལ་བ་དང། དེ་ག་ནང་བཞིན་སོག་ཡུལ་ནས་ཁལ་ཁ་རྗེ་བཙུན་དམ་པ་བོད་དུ་འབྱོར་བ་ད་རེས་རྒྱལ་མཆོག་གི་དྲུང་ནས་བསྙེན་རྫོགས་ཀྱི་སྡོམ་པ་ཞུས་མཐར་རྒྱལ་མཆོག་དགུང་གྲངས་བཞི་བཅུ་ཞེ་དྲུག་ཐོག་ལ་ཡང་དགོངས་པ་རྫོགས་དེ་ནི་སྐུ་གདུང་དེ་དེང་སང་པོ་ཏཱ་ལ་ལ་ཡ་བཞུགས་འདུག་ལོག་ནས། ལགས་ལགས་སོ། བརྒྱད་པ་བྱས། ལགས་སོ། ད་རྒྱལ་མཆོག་འཇམ་དཔལ་རྒྱ་མཚོའི་སྐུ་དུས་སུ་ད་ལྟ་གོང་དུ་འདི་ཅིག་གསུངས་སོང། གོར་ཁའི་དམག་མི་བོད་ལ་བཙན་འཛུལ་བྱས་པའི་ལོ་རྒྱུས་ཅིག་བཀའ་གནང་སོང། འདི་འདྲའི་བཙན་འཛུལ་བྱེད་དགོས་དོན་དེ་ག་རེ་ཡིན་ན། དེ་དུས་ད་གོར་དམག་བོད་ལ་ཡང་བཙན་འཛུལ་འབྱུང་རྐྱེན་སྐོར་ལ་ཡང་བཤད་རྒྱུན་གཅིག་ལ། འདི་འདྲས་སོ། དེ་སྔ་འབྲུག་པ་འབྲུག་པས་གོར་ཁ། ཨ་ནི་སྐུལ་སློང་བྱས་ནས་ཨ་འབྲས་ལྗོངས་ལ་བཙན་འཛུལ་བྱས་པའི་སྐབས་དེ་ཡང་བོད་གཞུང་ནས་ཨ་འབྲས་ལྗོངས་ཀྱི་རྒྱབ་སྐྱོར་བྱས་པ་དང། ད་ག་ནང་བཞིན་བྱས་ནས་ཝ་ལུང་དང་འབྲས་ལྗོངས་ཀྱི་བར་ལ་ཡང་རྙོག་གྲ་བྱུང་བའི་སྐབས་ལ་བོད་གཞུང་ནས་ད་ཝ་ལུང་མི་མང་ལ་ཡང་དམ་སྲི་ཡོང་གི་རེད་དགོངས་ནས་ད་དུང་བྱས་པ་ལ་དེ་ལ་ཡང་གོར་ཁ་མ་འདོད་པའི་ཚུལ་ནས་ད་སེམས་ནང་ལོགས་ལ་འཁོན་ལན་འཁོན་འཛིན་བྱས་ཡོད་པའི་ཐོག་དེ་ཡང། དེའི་ཐོག་ལ། ཨ་ཁ་སོགས་ལ་པཎ་ཆེན་སྐུ་ཕྲེང་དྲུག་པ་དཔལ་ལྡན་ཡེ་ཤེས། དང། ཞྭ་དམར་སྐུ་ཕྲེང་བཅུ་པ་ཆོས་གྲུབ་རྒྱ་མཚོ་གཉིས། སྐུ་མཆེད། སྐུ་མཆེད་བྱས་ནས་འདི་འདྲ་བྱས་ནས་འཁྲུངས་འདུག། དེ་ཡིན་དུས་པཎ་ཆེན། དཔལ་ལྡན་ཡེ་ཤེས། མཆོག་ཨ་ནི་མན་ཇུ་གོང་མའི། གོང་མ་ཆན་ལུང་གིས་རྒྱ་ནག་ལ་ཡང། གདན་ཞུ་བྱས་ཏེ་དབུ་བླར་བཀུར་ཏེ་ནི་འབུལ་བ་རྒྱ་ཆེན་པོ་བཅས་ཕུལ་བ། དུ་བྱས་ནས་བྱུང་བ་འདི་སྐད་དེ། ཕྱག་མཛོད་དང་ཞབས་ཕྱི་ཚོས་བཀྲ་ཤིས་ལྷུན་པོ་ལ་ཡར་རྣམས་ཕེབས་པའི་སྐབས་ལ་པཎ་ཆེན་རིན་པོ་ཆེ་སྐུ་ཚ་དང་ཞྭ་དམར་སྤྲུལ་སྐུ་ཆོས་གྲུབ་རྒྱ་མཚོ་ནས་ད་ཅིའི་ཡང་འབུལ་བ་ཕུལ་བ་འདི་སྐད་དེ་ལ་ང་ཚོ་ལྷ་རུ་བྱུང་ན་ད་ང་ནི་སྤུན་ཀྱག་དུ་སུན་སྐུ་མཆེད་ཡིན་པའི་རྒྱུ་མཚན་གྱི་ཐོག་ནས་བགོ་བཤའ་བརྒྱབ་ཐུབ་ན་ཡག་པོ་འདུག་ཟེར་ཏེ་བཀའ་མོལ་ཞུས་པའི་སྐབས་ལ་ཞབས་ཕྱི་ཚོས་ཨ་ནི་ཕྱག་རྟགས་ཀྱི་ཚུལ་ལ་ཡར་ཏོག་ཙམ་གསོལ་རས་འབུལ་བ་ཕུལ་བ་མ་གཏོགས། ཕྱག་རྟགས་བགོ་བཤའ་རྒྱག་ཡ་འདི་འདྲ་ཅིག་དེ་གནང་མི་འདུག་དེ་ཡིན་ཙང་ཁོང་ཐུགས་འདོད་མ་ཁེངས་པའི་རྐྱེན་གྱིས། ག་རེ་ཟེར་ལ་གོར་ཁ་ལ་བཀྲ་ཤིས་ལྷུན་པོ་བར་ལ་ཡ་ཨ་ནི་བཙན་འཛུལ་བྱས་པའི་སྐོར་བརྗོད་ཁུལ་དང། ད་ག་ནང་བཞིན་ཁོ་རང་གི་ཞབས་ཕྱི་དེ་འདྲས་ཀྱི་སྣེ་ཁྲིད་ལ་ལམ་སྣེ་སྣེ་ཁྲིད་བྱས་པ་རེད་ཟེར་ནས་སེ་སེ། འདི་འདྲས་བྱས་འདུག་གང་ལྟར་གོར་དམག་གོར་དམག་བཀྲ་ཤིས་ལྷུན་པོ་བར་ཡོང་སྟེ་འཕྲོག་བཅོམ་བརྡབ་གསིག་ཚབས་ཆེན་བྱུང་བ་དང་རྗེས་སུ་གོར་དམག་དང། ག་རེ་ཟེར་བོད་དམག་དང་རྒྱ་དམག་ཡུལ་དམག་བཅས་ཐུན་མོང་ནས་གོར་ཁའི་དམག་མི་ཚང་མ་ལོ་བོད་ས་ནས་ཕྱིར་འབུད་བྱས་པའི་རྗེས་ལ་བྱས་པ་ཡིན་ཙང་ད་གང་ལྟར་ག་རེ་ཟེར་ཞྭ་དམར་རིན་པོ་ཆེས་གནོང་འགྱོད་ལྟ་བུས་རང་སྲོག་བཅད་པ་རེད་བྱས་ཏེ་འདི་འདྲས་བཤད་རྒྱུན་གཅིག་འདུག་གང་ལྟར་ཡང་དུས་དེ་ནས་བཟུང་ནས་བོད་གཞུང་གིས་ཞྭ་དམར་གྱི་སྐུ་སྐྱེ་ངོས་འཛིན་མི་ཆོག་པའི་ཁྱབ་བསྒྲགས་དུ་ཟིན་གནང་འདུག་ཡིན་ན་ཡང་ད་ག་རེ་ཟེར་ལེ་ཚེ་བཙན་བྱོལ་ལ་ཞབས་སོར་འཁོད་པའི་ཚེ་དཔལ་ཀརྨ་པ་སྐུ་ནི་བཅུ་དྲུག་པ་མཆོག་གིས་གསོལ་བ་གསོལ་འདེབས་ཞུས་པ་ལ་བརྟེན་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཡང་སྲིད། ངོས་འཛིན་བཀའ་ཁྲོལ། དུ་བྱིན་ནས་བསྩལ་བ་གནང་འདུག་ལགས། ལས། བོད་ཀྱི་ལོ་རྒྱུས་ལ་མར། ཕྱི་མིག་ཅིག་བལྟ་དུས་ཙམ་པ། གཅིག། བླ་མ་སྤྲུལ་སྐུ་ཡིན་ནའི་རེད་ན་ཁོང་རྣམ་ཚོའི་ཞབས་ཕྱི་ཡིན་ནའི་རེད་ད་སུས་འགྲིག་གི་མེད་ན་གང་ལྟར། གཅིག་ཕམ་ཉེས་སུ་འགྲོ་རུ་ཡོད་དུས་ཨ་ནེ་ཡང་བལ་ཡུལ་ནས་གོར་ཁའི་དམག་མི་ལ་རོགས་པ་བྱེད་རོགས་བྱེད་དེ་མེད་ན་སོག་པོའི་དམག་མི་ལ་རོགས་པ་བྱེད་དེ་མེད་ན་རྒྱ་ནག་ལ་རོགས་པ་བྱེད་རོགས་འདུག་དེ་འདྲའི་ཁོ་རང་གི་ངང་ནས་དུ་ཕྱིན་བཞག་འདུག་ལྟ་དུས་ཙམ་པ་དུང་ཨ་ལོ། ལོ་ཐོ་དེ་ད་ག་རང་རེད་ལ་ད་བོད་ལ་ངོ་མ་གཅིག་སྲིད་དབང་འདི་བྱས་པའི་སྐབས་ལ་ང་ཚོའི་སྐྱོན་དང་ནོར་འཁྲུལ་ཆེ་ཤོས་གཅིག་ད་ག་རང་བྱུང་འདུག་ལ་སོ་སོའི་རྐུབ་བཀྱག་དེ་བརྟན་པོ་ཡོང་ཡག་གི་ཆེད་དུ་ཨ་ནི་སོ་སོའི་དཔུང་སྟོབས་ཀྱིས་ད་དེ་ལ་གཅིག་གདོང་ལེན་བྱེད་མ་ཐུབ་པའི་སྐབས་ལ་ཨ་ནི་སོག་པོ་དང་མན་ཇུ་དང་གོར་ཁ་སོགས་པ་ཕྱི་ལ་ཡསྐྱབས་བཅོལ་ནས་སོ་སོའི་ཁ་གཏད་དེའི་སྒང་ལ་ཨ་ནི་གཅིག་ག་རེ་ཟེར་དང་མགོ་གནོན་བྱེད་ཡག་གི་དེ་འདྲས་ཅིག་བཟོས་ངེས།